མགོ་ཚད། སོ་སོའི་འཕྲོད་བསྟེན་གྱི་ཟིན་ཐོ་བཀོད་པ་དེར་དྲ་ཐོག་ཏུ་གཟིགས་ཆོག་པ་དེ་བརྟེན་ཆེས་ཆེ་ཡིན། གང་ཡིན་ཟེར་ན་ང་ཚོས་དུས་རྒྱུན་སྨན་པར་བསྟེན་སྐབས་སྨན་པ་དང་བྱུང་བའི་སྐད་ཆའི་གནད་དོན་བརྒྱ་ཆ་སུམ་ཅུ་ཙམ་མ་གཏོགས་གནས་ཚུལ་གཞན་ཁག་སེམས་ལ་འཇགས་ཐུབ་ཀྱི་མེད་པ་ཡིན། དེར་བརྟེན་འཕྲོད་བསྟེན་གྱི་ཟིན་ཐོ་བཀོད་པའི་བརྒྱུད་སྨན་པར་བསྟེན་གཏུག་གནང་མཁན་གྱི་ནད་པ་ཚོའི་ནུས་པ་གོང་འཕེལ་གཏོང་ཐུབ་ངེས་རེད། སྨན་པ་ཚོས་དྲ་རྒྱའི་ཐོག་ཁྱེད་ཀྱི་འཕྲོད་བསྟེན་གྱི་གནས་ཚུལ་ཕྱོགས་བསྡོམས་དང་སྨན་ཡིག་གི་ངོ་བཤུས་སོགས་སྣོན་འཇུག་གནང་ངེས་རེད། དེ་བཞིན་ཁྱེད་རང་རང་ཉིད་ཀྱིས་གནས་ཚུལ་ཞིབ་ཕྲར་འགྱུར་ལྡོག་གཏོང་ཆོག་ལ་གནས་ཚུལ་སྣོན་མ་ཡང་བཅུག་ཆོག་པ་ཡིན། རང་ཉིད་ཀྱི་འཕྲོད་བསྟེན་གྱི་ཟིན་ཐོ་བེད་སྤྱོད་ཐུབ་པར་དེ་ལ་དེབ་སྐྱེལ་གནང་ཆེད་ཁྱེད་ལ Medicare ངེས་པར་དུ་དགོས། ཡང Monica ལགས་ཀྱིས
My Health Record བེད་སྤྱོད་གནང་བར་ཐོག་མར་ཁྱེད་ཀྱིས་དེར་དེབ་སྐྱེལ་གནང་དགོས་པ་ཡིན། དེ་ཡང་དྲ་ཐོག་ཏུ་བསྐྱོད་ནས་དེབ་སྐྱེལ་གནང་ཆོག་ལ། ཐད་ཀར་ཁ་པར་བརྒྱུད་དང། ཡང་ན། ཁྱེད་ཀྱིས་དུས་རྒྱུན་བསྟེན་གཏུག་བྱེད་སའི་སྨན་པའི་སར་བཅར་ནས་ཐད་ཀར་དེབ་སྐྱེལ་གནང་ཆོག་པ་ཡིན། ཡང་ཁྱེད་ཀྱིས་སོ་སོའི་འཕྲོད་བསྟེན་གྱི་ལོ་རྒྱུས་སྨན་པ་སུས་བལྟས་ཆོག་མིན་དང་ཡིག་ཆ་གང་བལྟས་ཆོག་མིན་སོགས་རང་ཉིད་ཀྱི་འདོད་མོས་ལྟར་གསང་རྒྱ་བཀོད་སྒྲིག་གནང་ཆོག་སྨན་པ་སུས་ཁྱེད་ཀྱི་གནས་ཚུལ་ལ་བལྟས་ཀྱང་ཁྱེད་རང་ལ་བརྡ་ལན་འབྱོར་ངེས་རེད། དེས་མ་ཟད། སྨན་པ་ཕུད་པའི་སོ་སོའི་ནང་མི་ཀྱིས་ཁྱེད་ཀྱི་གནས་ཚུལ་ལ་བལྟ་ཐུབ་པའི་ཆོག་མཆན་གནང་ཆོག་ཡང Monica ལགས་ཀྱིས། ང་རང་ཕྱི་མི་གཞིས་ཆགས་པ་ཡིན་པས་ངའི་ཕ་མ་གཉིས་སི་པེན་གྱི་སྐད་རྒྱག་མཁན་ཡིན་དུས། སྨན་པ་ལ་བསྟེན་སྐབས་ངས་ཁོ་ཚོར་སྨན་ཡིག་རྣམས་འགྲེལ་བརྗོད་བྱས་ཆོག་ངའི་ཕ་མ་གཉིས་ཀྱིས་ཁོ་ཚོར་ལྟ་སྐྱོང་བྱེད་ཆེད་ང་ལ་ཆོག་མཆན་སྤྲད་ཡོད་པས་ངས་ཁོ་ཚོའི་འཕྲོད་བསྟེན་གྱི་གནས་ཚུལ་ཞིབ་ཕྲ་དྲ་ཐོག་ནས་བླངས་ཆོག་པ་ཡིན།

ཅེས་ཁོང་མོས་གསུངས་དོན།
ལྷག་པར་དུ་ཕྱི་མི་གཞིས་ཆགས་པ་དབྱིན་སྐད་མི་ཤེས་མཁན་རྣམས་ལ་རང་ཉིད་ཀྱི་འཕྲོད་བསྟེན་གྱི་གནས་སྟངས་ཞིབ་ཕྲ་སེམས་ལ་ངེས་ཐུབ་པ་དཀའ་མོ་ཡོད། འོན་ཀྱང My Health Record བརྒྱུད་ཁྱེད་ཀྱི་གནས་ཚུལ་ཡོངས་རྫོགས་སྨན་པ་དང་ཆེད་ལས་སྨན་པ་སྨན་ཁང་སོགས་ཚང་མས་དྲ་ཐོག་ཏུ་བླངས་ཆོག་པས་ཁྱེད་ཀྱིས་སོ་སོའི་ན་ཚ་དང་སྨན་སོགས་ཀྱི་མིང་སེམས་ལ་ངེས་མི་དགོས། སུའུ་ལགས་དང་ཁོང་གི་ནང་མིས My Health Record བེད་སྤྱོད་གནང་གི་ཡོད་འདུག་པས་ཁོང་མོས་དེ་ཛ་དྲག་སྐབས་ཧ་ཅང་ཕན་ཐོགས་པོ་འདུག་ཞེས་ཁོང་མོས་གསུངས་དོན། ངའི་བུ་ལ་ལོ་མང་སྔོན་ནས་གཟའ་གྲིབ་ཀྱི་ནད་གཞི་ཡོད་པས། ཁོ་རང་གློ་བུར་དུ་དྲན་མེད་དུ་འགྱེལ་རྗེས་དྲན་ཤེས་ཡག་པོ་མེད་པར་གྱུར་གྱི་ཡོད། དེའི་སྐབས་སྨན་ཞབས་དང་སྨན་པ་སོགས་ཀྱིས་ཁོང་ལ་དྲི་བ་དྲིས་སྐབས་ལན་འདེབས་ཐུབ་ཀྱི་མེད། དཔེར་ན་ཛ་དྲག་གི་ནད་པ་འདྲེན་འཁོར་འབོད་སྐབས་སོ་སོའི་གནས་སྟངས་དང་ནད་པའི་སྐོར་སོགས་ཤོད་དགོས་དུས་དེ་ཧ་ཅང་དཀའ་མོ་འདུག་དེ་བས། ཛ་དྲག་གི་གནས་སྟངས་འོག་གནས་ཚུལ་མང་པོ་གསལ་པོ་དྲན་གསོས་པ་ཤིན་ཏུ་དཀའ་མོ་ཡོད་པ་ཡིན། ཡང་སུའུ་ལགས་ཀྱིས། དཔེར་ན་ངའི་བུ་ལ་གནས་ཚུལ་འཕྲད་སྐབས་སྨན་པ་ཚོས་བུ་ཡིས་སྨན་ག་རེ་ཟ་གི་ཡོད་པ་དང་སྨན་དེ་ཤུགས་ཆེ་ཆུང་གི་ཚད་དེ་སྔོན་ག་དུས་དྲན་མེད་དུ་གྱུར་བ་ས་ལ་འགྱེལ་སྐབས་རྨས་སྐྱོན་གང་བྱུང་བ་སོགས་བཀའ་འདྲི་གནང་གི་ཡོད། ཛ་དྲག་གི་གནས་སྟངས་འོག་ང་རང་ཡིན་ན་ཡང་སེམས་འཚབ་ཀྱིས་བུའི་ནད་གཞི་དང་གནས་སྟངས་སྐོར་དྲན་པ་ལས་སླ་པོ་གསོས་ཀྱི་མི་འདུག། དེར་བརྟེན My Health Record ཡོད་དུས་གནས་ཚུལ་དེ་ཚོ་ཆ་ཚང་དྲ་ཐོག་ཏུ་བཀོད་ཡོད་པས་སེམས་ལ་ངེས་དགོས་ཀྱི་མི་འདུག་གནས་སྟངས་དེའི་འོག་གལ་སྲིད་ནད་པར་ལྟ་སྐྱོང་མཁན་ལ་ནད་པའི་སྐོར་གནས་ཚུལ་ཇི་མ་ཇི་བཞིན་ཤེས་རྟོགས་མེད་ན་དྲ་ཐོག་ཏུ་ནད་པ་དེའི་འཕྲོད་བསྟེན་གྱི་ལོ་རྒྱུས་ཐོ་འགོད་ཡོད་པ་དེ་དགེ་མཚན་ཆེན་པོ་ཡོད། མི་ཚོས་རང་ཉིད་སོ་སོའི་འཕྲོད་བསྟེན་གྱི་གནས་སྟངས་དང་བརྟག་དཔྱད་གང་བྱེད་པ་སྨན་གང་སྤྱོད་པ་སོགས་སེམས་ལ་ངེས་མི་ཐུབ་པར་ནད་པ་གཞན་གྱི་སྐོར་གནས་ཚུལ་དེ་དག་དྲན་གསོས་ཐུབ་པ་དེ་བས་ཁག་པ་ཡོད། དེར་བརྟེན My Health Record བརྒྱུད་སོ་སོའི་འཕྲོད་བསྟེན་གྱི་གནས་ཚུལ་ཞིབ་ཕྲ་དྲ་ཐོག་ཏུ་ཟིན་ཐོ་བཀོད་ཡོད་པ་དེ་བླངས་ནས་ཁྱེད་ལ་དགོས་མཁོ་ཡོད་པའི་སྨན་བཅོས་གང་མགྱོགས་གནང་ཐུབ་པ་ཡོང་གི་ཡོད། ཁྱེད་ཀྱིས My Health Record ལ་ཐོ་འགོད་དེབ་སྐྱེལ་གནང་ཆེད་དྲ་ཚིགས MyHealthRecord། Gov། AU ཐོག་དང། ཁ་པར་ཨང། གཅིག་བརྒྱད་ཀླད་ཀོར་ཀླད་ཀོར། བདུན་གཉིས་གསུམ། བཞི་བདུན་གཅིག་ཐོག་ཡང་ན་རང་ཉིད་ཀྱིས་ནམ་རྒྱུན་བསྟེན་གཏུགས་བྱེད་སའི་སྨན་པ་ལ་ཐད་ཀར་འབྲེལ་བ་གནང་ཆོག། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། want to hear more stories like this subscribe to our regular podcasts on itunes